ག་ས་ཉོན་མོངས་ཡོད་མ་རེད་ད། རེད་བ། ཉོན་མོངས་ཡོད་མ་རེད་ད། རྣམ་སྨིན་སྐྱེས་ཀྱི་སེམས་དང། དེ་ནི། དེ་ནི། སྐྱེས་ཐོབ་དང། བུ་གའི་སྤྱོད་ལམ་པའི་སེམས་དང། འོ་དེ་ཅི་རིགས་ཡོད་རེད་ད། ད་ཁམས་གོང་མ་ནས་ཤི་འཕོས་ཏེ་འདོད་པ་མར་སྐྱེ་བ་ལ་ཆ་བཞག་པ་ཡིན་ན།

དེ་ནི་བར་དོ་ནས་ཤི་འཕོས་ཏེ། འདོད་པའི་སྐྱེ་སྲིད་ལ་ཚུར་སྐྱེ་དགོས་རེད་བ། དེའི་སྐྱེ་དུས་ཁ་ལ་སྒྲིབ་པ་ཡིན་པ་རེད་ད། དེའི་སྐྱེ་དུས་ཁ་ལ་ནི། འདོད་པའི་སྐྱེ་སྲིད་ལ་སྐྱེ་མ་ཐག་པའི་གནས་སྐབས་ཀྱི་སེམས་དེ། དེ་ལ། མི་དགེ་བ་དང། སྒྲིབ་ལུང་མ་བསྟན་གཉིས་ཀ་ཡོད་ཡིན་པ་རེད་བ་དེ་ཚོ་བྱེད་ན། ཚོར་རྟོག་དེ། སྐྱེ་སེམས་དེ་དྲག་གི་འདུག་བ། སྐྱེ་སེམས་དེ་ལ། ཉོན་མོངས་ཅན་མ་གཏོགས་གཞན་དག་མང་པོ་བཞག་ཡ་མི་འདུག་བ།

ཅུང་ཟད་མི་འདྲ་འདུག་བ། འདོད་པ་ནས་ཤི་འཕོས་ཏེ་ཁམས་གོང་མ་ལ་སྐྱེ་བ་ཡིན་ན་ད་ག་རེ། སྒྲིབ་པ་ཡོད་མ་རེད་བ། སྒྲིབ་པ་མ་གཏོགས་གཞན་ད། སྤྱིར་བཏང་ནི་སྤྲུལ་པའི་སེམས་ཟེར་ཡ་དང། ཨ་ནི། ག་རེ་ཟེར་དགོས་རེད། བཟོ་བའི་སེམས་དེ་སྤྱིར་བཏང་ནི་འཆི་སེམས་ལ་ཡོད་མ་རེད། དེ་དེ་གཉིས་པོ་དེ་སྤྱིར་བཏང་ནི་ཡོད་མ་རེད། ད་རྣམ་སྨིན་སྐྱེས་ཀྱི་སེམས་དང། སྤྱོད་ལམ་པའི་སེམས་དང། འོ་དེ་ཡོད་རེད། ཐུགས་རྗེ། འོ་ད་ཐུགས་རྗེ་རེད།

གཟུགས་ཀྱི་ཉོན་མོངས་པ་གཟུགས་མེད་ཀྱི་དངོས་གཞི་ལས་ཉམས་སོང་ན། དེ་ཉམས་པའི་ཚེ་ན། དེ་ནི། གཟུགས་མེད་ཀྱི་ཉོན་མོངས་དེ་ཡི་རྗེས་ལ། གཟུགས་ཀྱི་དེ་ནི། དགེ་བ་དེ་ཡོད་ཡིན་པར་གཟུགས་ཀྱི་དགེ་བ། དེ་སྐྱེ་བ་ཡོད་རེད། དེ་ནི།

དག་དང་རང་ལས་དེ་ལས་གཉིས་ཟེར་ཡོད་ལ། དག་དང་རང་ལས་དེ་ལས་གཉིས་ཟེར་སྤྲུལ་སེམས་དེ་ཁོ་རང་གི་དེ་མ་ཐག་རྐྱེན་དེ་ལ་མང་པོ་ཡོད་མ་རེད། སྤྲུལ་སེམས་དེ་ལ་ཁོ་རང་གི་དེ་ནི། རིགས་འདྲ་སྔ་མ་གི་དེ་རིགས་འདྲ་ཕྱི་མ་སྐྱེ་བ་དེ། རང་ཉིད་ཀྱི་རང་ཉིད་ལ་སྐྱེ་བ་དེ་ཡོད་རེད་དེ་གཅིག་བྱས། ཨ་ནི། གཟུགས་ཀྱི་དགེ་བ་ལ་བརྟེན་ནས། ཨ་ནི། བསམ་གཏན་གྱི་དངོས་གཞི་ལ་བརྟེན་ནས་ཨ་ནི། སྤྲུལ་སེམས་སྐྱེ་བ་དེ་ཡོད་རེད།

བསམ་གཏན་གྱི་དངོས་གཞི་དེ་མངོན་དུ་བྱས་ནས། ཨ་ནི། དེ་འདྲ་སུ་ཡོད་རེད། སྙོམས་འཇུག་ལས་ལྡང་བ་ན་དེ་ནི་སྤྲུལ་པ་ལ་འཇུག་པ་དང་སྤྲུལ་པ་ལས་ལྡང་བ་ན་སྙོམས་པར་འཇུག་པ་ཡིན། ཞེས་ནས་ད་འདུག་བྱས་ནས་ཨ་ནི། ཚིགས་བཅད་དེ་ལྟར་བྱས་བཞག་པ་རེད། ཨ་ལས་ངས་རོབ་ཙམ་མ་བཤད་པ་མ་གཏོགས་ཨ་ནི། དེ་གས་ཁོ་རང། མཆིམས་མཛོད་ནས་མར་ཀློགས་དང་ཨ་ནི་ཚིགས་བཅད་བང་བྱས་ནས་བཤད་ཡོད།

ཡོང་གི་རེད་བ། ཨ་ནི། དགེ་བ་ཡིན་ན་དགེ་བའི་སེམས་ཁོ་རང་གི་རྒྱུན་ལ་དེའོ། ད་གང་ལྟར། འདོད་པའི། ད་གིན། སེམས་བཅུ་གཉིས་ནི་འདོད་པའི་སེམས་བཞི་ཡོད་པ། བཞི་ཀ་ལོག་སྟེ། ཨ་ནི། རང་གི། དེ་ནི། རྒྱུན། ཡོད་རེད་བ། རང་གི་རྒྱུན་དེ། རང་ཉིད་ལ་རང་གི་རྒྱུན། དེ་ནི། ཀྱི་གཉིས་པ་སུ་སྐྱེ་དུས་སྐབས་དེ་དེ་འདྲའི་སྐྱེ་བ་དེ་ལ། རྒྱུན་གྱི་ཚེ་ཟེར་གི་རེད་བ། ད་གང་ལྟར། རྒྱུན་གྱི་ཚེ། ས་སྟོང་གི་ཚེ་ཟེར་ཏེ།

ཉོན་མོངས་ཅན་ལས་གོང་མ་མིན། ཉོན་མོངས་ཅན་ལས་གོང་མ་མིན། ཉོན་མོངས་ཅན་གྱི་སེམས་ཀྱི་འཆི་སེམས་བྱས་ནས་ཁམས་གོང་མ་ལ་སྐྱེ་བ་ཡོད་རེད་པས་ཟེར་ན། ཨ། མེད་རེ་བ། ཨོ་དེ་མེད་ཅེས། དེ་ལྟར་རྩ་བ་རང་ལས། ཉོན་མོངས་ཅན་ལས་གོང་མ་མིན། འདི་ལྟར་ལས། ཁོ་ན། རྩ་བ་ལ་ཁུངས་གཏུགས་ས་ཡོད་འདི་སྐྱེ་བོ་ཅིག་བྱུང་ན་ད་ག་འདི་བར་ལ་རྒྱུ་མཚན་མང་པོ་ཞིག་ད་ག་བཤད་ཡ་ཡོད་མ་རེད། དེ་ལྟར་ཁོ་ན། དེ་ད་ག་ཐག་བཅད་ནས་འདི་སྐྱེ་བ་རེད།

གཉིས་ཀ་ཡོད་དེ། ད་ལྟ་ཁྱོད་ནི་ཨ་ལེ་ཁོ་ཐུག་ནས་རོབ་ཏུ་རྒྱུད་ཀྱི་ཆ་ནས་འདི་གི་རེད་ཨ་ནི་མང་དུ་བཤད་དོ་ཨ་ནི་ཡ་ད་དེ་ལྟོས་སུ་བློ་ནི་མ་ཐོན་དེ་ད་གི་ཉོག་ཐབས་ཉོག་ཐབས་ཚ་པོ་བྱུང་སོང་དེ་ནི་མ་ཐོན་བློ་བསྐུར་བ་བློ་ལ་དེ་ནི་མིག་པོ་ཆགས་འགྲོ་གི་རེད་ད་ག་རེད་ད། དེ་འདྲ་བ་ནི་ཁམས་གོང་མ་ལ་ཡར་སྐྱེ་དུས་སྐབས་ལ་དེ་ནི་སྐྱེ་སེམས་དེ་ག་རེ་རེད། སྐྱེ་སེམས་ཟེར་གི་དེ་ག་རེད་དེ་ག་རེད་ཟེར་གི་རེད།

དེ་ནས་གཟུགས་ཀྱི་ཉོན་མོངས་ཀྱི་དེ་ནི་དེ་སྐད། གཟུགས་མེད་ཀྱི་དངོས་གཞི་ལས་མ་ཉམས་པར་བྱས་པ་ཡིན་ན་ཡང་དེ་ནི། དེ་ཡི་མཇུག་ཐོགས་དེ་ལ་གཟུགས་ཀྱི་དགེ་བ་ཡོང་གི་ཡོད། གཟུགས་ཀྱི་དགེ་བ་དེ་ཡོད།